གསན་མཁན་རྣམ་པ་སྐུ་ཁམས་བཟང་དེ་བོད་ལ་རྒྱང་ལྟ་ཟེར་བའི་ལས་རིམ་དེ་ཡིན། ལས་རིམ་དེའི་ནང་ང་ཚོས་མཐོང་ཐོས་བྱུང་བའི་བོད་ཀྱི་གནས་ཚུལ་ལ་དྲན་གསོ་དང་བརྗེད་པར་དཀའ་བའི་ལོ་རྒྱུས་ལ་དཔྱད་ཞིབ་ཞུ་གི་ཡོད། དེ་རིང་གི་ལས་རིམ་ནང་འདི་གའི་ལས་བྱེད་རྡོ་རྗེ་ཚེ་བརྟན་ལགས་ལྷན་དུ་ལོ་རབས་བདུན་ཅུ་པའི་ནང་བླ་བྲང་བཀྲ་ཤིས་འཁྱིལ་ཁུལ་གྱི་བོད་ཕྲུག་ཚོའི་ཤེས་ཡོན་སློབ་གསོའི་སྐོར་ལ་བགྲོ་གླེང་ཞུ་གི་ཡིན། ད་བླ་བྲང་བཀྲ་ཤིས་འཁྱིལ་གྱི་མཐའ་བ་གི་སྐོར་གྱི་ངའི་མི་རབས་དེ་གིས་བོད་ཡིག་ཤེས་གི་མ་རེད། བོད་པ་དགེ་རྒན་གཅིག་ཀྱང་མི་འདུག། ཅིག་ཁྲོམ་སྐོར་རྐྱང་རྐྱང་གཅིག་བྱས་བསྡད་ཡོད་པ་ཅིག་མ་གཏོགས་ཨ་ནེ། སློབ་གྲྭ་ནང་ཅིག་སློབ་སྦྱོང་འཚོ་བ་ར་དེ་ཞེ་དྲག་ཅིག་དྲན་ཡག་གང་མི་འདུག། རྒྱ་ནག་གིས་བོད་ས་ཡོངས་རྫོགས་བཙན་འཛུལ་བྱས་པའི་རྗེས་ལ་བོད་ནང་དུ་ལག་ལེན་བྱས་པའི་ཤེས་ཡོན་གྱི་སྲིད་བྱུས་ཁག་ནི་ཆབ་སྲིད་ཀྱི་ཐོག་ནས་དམར་ཤོག་གཞུང་ལ་བློ་ཁ་བསྒྱུར་ཐབས་སུ་དམིགས་ཡོད་པར་བརྟེན། བོད་མི་རྣམས་ལ་རང་གི་སྐད་ཡིག་ལ་སྦྱང་བརྩོན་བྱེད་རྒྱུར་དཀའ་ངལ་ཆེན་པོ་ཞིག་འཕྲད་འགོ་ཚུགས་ཡོད་པ་རེད། རྡོ་བརྟན་ལགས། ད་ཁྱེད་རང་ཐོག་མར། ཕ་ཡུལ་བླ་བྲང་ལ་ཡང་སློབ་གྲྭ་འགོ་བཙུགས་དུས། ལོ་རབས་བདུན་ཅུ་པའི་ནང་ལ་ཡང་འཁེལ་གྱི་ཡོད་རེད་བྱས་ཙང། དེ་དུས་ཙམ་པ་ད་རིག་གནས་གསར་བརྗེ་ཟེར་བ་དེ་མཇུག་བསྒྲིལ་རྒྱུ་ཡིན་དུས་ཙམ་པ་སློབ་སྦྱོང་བྱེད་ཡག་གི་གོ་སྐབས་དེ་ག་འདྲ་ཞིག་བྱུང་ཡོད་ན། ད་ང་ལ་ཆ་བཞག་པ་ཡིན་ན་ཅིག་སྐྱེས་ས་དེ་བླ་བྲང་བཀྲ་ཤིས་འཁྱིལ་གྱི་མཐའ་བ་ཟེར་ཡག་དེ་རེད་དེ་ནས་ང་སློབ་གྲྭ་འགྲོ་ཡག་གི་དུས་ཚོད་དེ་ཡིན་ན་ད། རྒྱ་ནག་གིས་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་ནས་དེ་ནས་ད་བདུན་ཅུ་དོན་དྲུག་བར་དུ་ལོ་བཅུའི་རིག་གནས་གསར་བརྗེ་བསླངས་པས་ནི་ལོ་ལྔ་ཕྱི་མ་དེ་གའི་སྐབས་ཀྱི་དེ་འདྲ་འདྲ་ཅིག་རེད་ད་བདུན་ཅུ་དོན་གཅིག་དོན་གཉིས་འདྲ་བ་གཅིག་ང་སློབ་གྲྭར་ཕྱིན་པ་རེད་ད་སློབ་གྲྭ་དང་པོ་འགྲོ་དུས་ནས་གཅིག་ལས་འགུལ་ཁུང་ག་བ་ཕི་ལིན་ཕི་ཁུང་ཟེར་བའི་དེ་སློབ་གྲྭ་དེ་ཞེ་དྲག་ཚུགས་ཡག་མི་འདུག་རྟག་པར་ར་ཟེར་ཨ་ནི་དེ་གཅིག་རྒྱལ་དར་ཁྱེར་ཨ་ནི་ད་ཏ་ཙི་པའོ་ཟེར་རེད་པ་དེ་ཡིག་ཆེན་ཚགས་པར་དེ་འདྲ་ཁྱེར་ཨ་ནི་གཅིག་ཁྲོམ་སྐོར་རྐྱང་རྐྱང་གཅིག་བྱས་བསྡད་ཡོད་པ་གཅིག་མ་གཏོགས་ཨ་ནི་སློབ་གྲྭ་ནང་གཅིག་སློབ་སྦྱོང་འཚོ་བ་ར་དེ་ཞེ་དྲག་གཅིག་དྲན་ཡག་གང་མི་འདུག་ད། མང་ཆེ་གཅིག་ཨ་ནི་ཁྲོམ་སྐོར་དང་དེ་འདྲ་བྱེད་པ། དེ་འདྲ་ཅིག་ཕི་ལིན་ཕི་ཁུང་ཟེར་ད་དེ་འདྲ་ཅིག་བྱེད་གི་འདུག་ཨ་ནི་སྐབས་དེ་དུས་ལིན་པིའོ་ད་དགག་པ་རྒྱབ་པ་ཡིན་ན། ཅིག་མའོ་ཙེ་ཏུང་ལ་རྒྱབ་གཏོད་བྱས་ནས་ནི་ཕྱི་རྒྱལ་བྲོས་ཅིག་ནང་སོག་གི་ས་མཚམས་ནས་བསད་པ་རེད་ཟེར་ཤི་བ་རེད་ཟེར་ག་རེ་ཡིན་ན་མིན་ན། ད་དེ་ནི་ལས་ཅིག་གོ་ཡག་ར་ཅིག་འདུག་ཡིན་ན་ད་སྐབས་དེ་དུས་ཕི་ལིན་ཕི་ཁུང་ཟེར་ངས་ད་དུང་ཡིན་ན་སྐབས་དེ་དུས་ལ་ཁུང་ཙི་ནི་ལོ་སྟོང་ཕྲག་གཉིས་ཀྱི་སྔོན་གཅིག་ཨ་ནི་ག་རེ་བྱས་མི་གཅིག་ཨ་ནི་ཕི་ལི་ལིན་པིའོ་མཉམ་དུ་དགག་པ་ག་རེ་རྒྱབ་པ་ཡིན་ན་དེ་ད་ལྟ་ཧ་གོ་གི་མི་འདུག་གང་ལྟར་ང་ཐོག་མར་ཅིག་སློབ་གྲྭར་ཕྱིན་པའི་སྐབས་ཀྱི་དེ་ནི་ཅིག་ཕི་ལིན་ཕི་ཁུང་གི་ནི་ལས་འགུལ་དེ་འདྲ་ཞིག་བ་མང་ཆེ་དེ་དྲན་གི་འདུག། ནི་སྐབས་དེ་དུས་ད་སློབ་གྲྭའི་ཆ་རྐྱེན་དང་སློབ་ཁྲིད་ཀྱི་སྤུས་ཚད་ལ་སོགས་པ་ཕར་ཅིག་ཕྱི་མིག་ལྟ་དུས་ཙམ་པ། ཀྲེ་རེད་དོ། ད་ལྟ་ཅིག་དེ་འདྲ་ཅིག་བྱས་པ་དང་སློབ་སྦྱོང་བྱེད་པ་དེ་ནི་རྒྱ་ཡིག་སྦྱངས་པ་རྒྱ་ཡིག་ཏོག་ཙི་ཏོག་ཙི་སྦྱངས་པ་ཅིག་དྲན་གི་དེ་ནས་སུའན་ཧྲུའུ་ཟེར་ཨ་ནི་ཨང་རྩིས་ཏོག་ཙི་ཅིག་སྦྱངས་པ་དྲན་གི་དེ་མ་གཏོགས་དེ་གཞན་པ་ག་གེ་ཡང་དེ་སྦྱངས་པ་ཡིན་ཟེར་ཅིག་དྲན་ཡག་གེ་མི་འདུག་ད་མང་ཆེ་དེ་གར་དྲན་གི་འདུག་ན། ད་ང་འགྲོ་ས་བླ་བྲང་མཐའ་བ་དེ་ལ་ཁྲིན་ཀོན་ཡི་ཤའོ་ཁྲིན་ཀོན་ཨར་ཤའོ་ཟེར་སློབ་གྲྭ་གཉིས་ཡོད་རེད་ང་འགྲོ་ས་དེ་ཁྲིན་ཀོན་ཨར་ཤའོ་ཟེར་ཡ་དེ་རེད། དེ་ཨ་ནི་འཛིན་གྲྭ་དང་པོ་ནས་ལྔ་བ་བར་དུ་འཛིན་གྲྭ་དང་པོ་ཡི་ཡི་པན་ཡི་ཨར་པན་ཡི་སན་པན་ཟེར་དེ་འདྲ་གི། འཛིན་གྲྭ་གསུམ་གཉིས་པ་དེ་འདྲ་བྱས་ཨ་ནི་འཛིན་གྲྭ་གསུམ། གསུམ་པ་དེ་བྱས་འཛིན་གྲྭ་བཅོ་ལྔ་ཟིན་འདུག་ད་ཁྱོན་བསྡོམས་བྱས་ན་འཛིན་གྲྭ་རེ་རེ་ནང་ཕྲུ་གུ་སུམ་ཅུ་ཡས་མས་ཅིག་ཡིན་པ་ན་ད་ལ་ང་འགྲོ་ས་སློབ་གྲྭ་དེ་ཧ་ལམ་སློབ་ཕྲུག་བཞི་བརྒྱ་ལྔ་བཅུ་ཡས་མས་དེ་འདྲ་འདྲ་ཅིག་ཡོད་ས་རེད། ཡིན་ན་ད་སློབ་སྦྱོང་གཅིག་བསླབ་པའི་སྐབས་དེ། ད་གཅིག་ད་ལྟ་ཨ་རི་དང་འདི་ག་ནང་བཞིན་གྱི་གཅིག་འཛིན་གྲྭ་ཁང་པ་འདྲ་དེ་འདྲ་ཡག་པོ་ཡོད་མ་རེད་ཨ་ནི་ཤེལ་སྒོ་གཅིག་གི་དགུན་ཁ་ཤེལ་སྒོ་གཅིག་ཆག་ཆག་པ་ཡིན་ན་གཅིག་ཚགས་པར་འདྲ་དེ་འདྲ་གི་གཅིག་སྦྱར་ཚགས་པར་མར་བཅུག་ཨ་ནི་རླུང་འདྲ་དེ་འདྲ་གི་གཅིག་ད་ད་ལྟ་གཅིག་དགུན་ཁ་ཡིན་པ་ཡིན་ན་དཔེ་འཁྱག་བྱེད་པའི

སྐབས་མང་ཆེ་དེ་འདྲ་རེད་ཅེས་དྲན་གི་འདུག། ཨ་ནི་རྒྱ་ནག་གཞུང་ནས་ད་བོད་པའི་ས་ཁུལ་ཁག་གི་ནང་ལ་ཡང་སློབ་ཚན་མང་ཆེ་བ་རྒྱ་སྐད་ཀྱི་ནང་ལ་ཡང་སློབ་ཁྲིད་བྱེད་ཡ་དེ། སྐབས་དེ་དུས་ཙམ་པ་ནས་འགོ་བཙུགས་ཚར་འདུག་ཨ་ནི་བོད་པའི་སློབ་ཕྲུག་ཚོ་ལ་ཡང། ཐོག་མ་ནས་ད་རྒྱ་ཡིག་གི་རྨང་གཞི་དེ་ཡག་པོ་མེད་ཙང་སློབ་ཚན་རང་ཐོག་ལ་ཡང། ཨ་ནི་ད་མགོ་མ་ཚོད་པ་ལ་སོགས་པའི་ཡང་དཀའ་ངལ་མང་པོ་ཞིག་བྱུང་ཡོད་མེད་འགྲོ། དཀའ་ངལ་དཔེ་ཆེན་པོ་རེད་ང་འགྲོ་ས་དེ་ངས་ད་གིན་ཞུས་པ་ནང་བཞིན་སློབ་ཕྲུག་བཞི་བརྒྱ་ལྔ་བཅུ་ལྷག་ཡོད་པ་རེད་དེ་ནང་དགེ་རྒན་དང་ཉུང་མཐའ་འཛིན་གྲྭ་རེ་རེ་ཉུང་མཐའ་ད་དགེ་རྒན་གཉིས་གཉིས་གཉིས་གཅིག་རག་ནས་དགེ་རྒན་བཞི་བཅུ་ལྔ་བཅུ་གཅིག་དགོས་ཀྱི་རེད་དེ་ནང་ན་བོད་པ་དགེ་རྒན་གཅིག་ཀྱང་མི་འདུག་ང་ཚོ་སློབ་ཡག་ཚང་མ་ཨ་ནི་སྦད་དེ་རྒྱ་ཡིག་རྐྱང་རྐྱང་བྱས་ད་བླ་བྲང་བཀྲ་ཤིས་འཁྱིལ་གི་མཐའ་བ་གི་སྐོར་གི་ངའི་མི་རབས་འདི་གི་བོད་ཡིག་ཤེས་ཀྱི་མ་རེད་བོད་ཡིག་རྩ་ནས་བསླབས་ཡོད་མ་རེད་ད་ང་ཚོ་ཕྲུ་གུ་མང་པོ་ཅིག་གི་ཨ་ནི་ཅིག་དགེ་རྒན་གི་ག་རེ་ཁྲིད་ན་དེ་ཧ་མ་གོ་བ་བྱས་ནས་ཨ་ནི་མཚམས་མཚམས་ད་ང་ཚོ་ཏོག་ཙི་ཅིག་རྒྱ་སྐད་ཏོག་ཙི་ཤེས་པ་དེ་ཚོས་ཕར་སྐད་སྒྱུར་བྱེད་པ་ངས་ང་ཚོ་འཛིན་གྲྭ་གཅིག་པ་དེ་འདྲ་སྐད་སྒྱུར་ཐེངས་མ་མང་པོ་བྱེད་མྱོང་ཨ་ནི་ཅིག་དགེ་རྒན་ཚང་མ་རྒྱ་བྱས་སློབ་ཚན་ཚང་མ་དེ་རྒྱ་ཡིག་རྒྱ་སྐད་བྱས་བོད་ཕྲུག་ཚང་མས་རྒྱ་སྐད་མི་གོ་བ་དེ་འདྲ་མང་པོ་རེད་དེ་འདྲ་སོང་ཙང་ཅིག

ཨང་རྩིས་ནས་བོད་ཡིག་ནང་བསླབས་ཡོད་རེད། ཡིན་ན་ཡང་ད་འབྲིང་རིམ་བསླབ་གྲྭ་ལ་སླེབས་དུས་ཙམ་པ། ཚང་མ་རྒྱ་ཡིག་ནང་ཕར་བསྒྱུར་སོང་ཨང། བྱས་ཙང་ང་ཚོ་ད་མགོ་མ་ཚོས་པ་བྱས་ཡིག་ཚད་མ་ལོན་པའི་གནས་སྟངས་ཤིག་ཆགས་པ་རེད། བླ་བྲང་ཁུལ་ལ་ཡ། དང་པོ་ནས་ད་ཚང་མ་རྒྱ་ཡིག་ནང་བསླབས་ཡིན་ས་རེད་པ། བླ་བྲང་ཁུལ་ལ་དངོས་གནས་བྱས་ན་ཅིག་ཡིན་ཏེ། སློབ་ཚན་ཚང་མ་ང་འགྲོ་བའི་སྐབས་དེ་ནས་རྒྱ་ཡིག་མ་གཏོགས་བོད་ཡིག་ཅི་ག་རང་མི་འདུག། བོད་ཡིག་དེ་ག་དུས་བསླབས་སོང་ཟེར་ན་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད་ཀྱི་གཞུག་དོན་དགུ་དུ་བ་ཅིག་ནས་ནི་བོད་ཡིག་བསླབ་ཡ་ར་དེ་ཨ་ནི་ཙང་ཞའོ་ཟེར་ཡ་དེ། ད་བོད་ཕྲུག་སློབ་གྲྭ་ཟེར་དེ་བཙུགས་རྗེས་དེ་འདྲ་བྱས་སོང་དེའི་སྔོན་ན་བླ་བྲང་གི་ད་ངའི་མི་ཐོག་དེ་ཚོ་གི་དེང་སང་བོད་ཡིག་ཤེས་ཀྱི་ཡོད་པ་དེ་ཚོ་མང་ཆེ་འདི་རེད། བདུན་ཅུ་དོན་དགུ་གི་རྗེས་ལ་ནི། ནུབ་བྱང་མི་རིགས་སློབ་གྲྭ་ཆེན་པོ་དེ་འདྲ་ཕྱིན་རྗེས་བོད་ཡིག་སྦྱང་སྟེ་སྦྱང་ཡ་དེ་འདྲ་རེད་མ་གཏོགས། ང་ཚོའི་སློབ་གྲྭ་འགྲོ་བའི་སྐབས་དེ་བོད་ཡིག་བླ་བྲང་ན་བསླབ་ཀྱི་མི་འདུག། ང་ལ་ཆ་བཞག་ན་ངས་ཀ་ཁ་དེ་ང་རྒྱ་རྒྱ་གར་ཡོང་གི་ཕྱི་ནས་སྦྱངས་པ་ཡིན་མ་གཏོགས། དེའི་སྔོན་ན་ངས་ཀ་ཁ་བོད་དུ་ཕ་ཡུལ་ནས་སྦྱངས་མ་མྱོང། ད་གང་ལྟར་ངའི་མི་རབས་ཀྱི་སྐབས་ཀྱི་བླ་བྲང་གི་ས་ཆ་ཆུང་ཆུང་སྒོར་སྒོར་དེའི་ནང་གི་བོད་པ་ངའི་མི་རབས་ཀྱི་ནི་མི་ཐོག་དེ་ག་བརྒྱབ་པ་ཡོད། ད་སྤྱིར་བཏང་རྒྱ་ནག་ནས་བོད་ལ་བཙན་འཛུལ་བྱས་པའི་རྗེས་ལ་ཡང་ག་དུས་ཡིན་ནའི་དཀའ་ངལ་ཡོད་ཡོད་པ་ཅིག་རེད་དེ་ལས་དེའི་ནང་ལོགས་ནས་དྲུག་ཅུ་རེ་གྲངས་དང་བདུན་ཅུ་དོན་གྲངས་ནང་ལ་ཡང་དཀའ་ངལ་ཆེ་ཤོས་ཀྱི་དུས་ཚོད་ཅིག་ཆགས་ཡོད་རེད་པ། ཨ་ནི་བྱས་ཙང་ཁྱིམ་ཚང་སོ་སོའི་ནང་ཆ་བཞག་པ་ཡིན་ནའི། ཕྲུ་གུ་ཚོ་སློབ་གྲྭ་བཏང་ཡག་ལ་ཡང་དཀའ་ངལ་ཆེན་པོ་ཞིག་ཡོད་ཀྱི་རེད་ག་རེ་རེད་ཟེར་ན། བོད་པའི་ས་ཆ་མང་པོ་ཅིག་ད་ཞིང་པ་དང་འབྲོག་པ་ཡིན་དུས་ཙམ་པ་ཁྱིམ་ཚང་ནང་ལོགས་ཡིན་ནའི་རོགས་པ་དགོས་ཀྱི་ཡོད་རེད་ཕྲུ་གུ་ཚོ་གིས་བྱས་ཙང་དེ་དུས་ཀྱང་དཀའ་ངལ་ག་འདྲ་རེད་ཟེར་ན། སྐབས་དེ་དུས་སློབ་གྲྭ་ཚང་མས་འགྲོ་དགོས་ཀྱི་རེད་ཟེར་དེ་འདྲ་སློབ་གྲྭ་འགྲོ་དགོས་ཀྱི་རེད་ཟེར་གྱི་འདུག་ཡིན་ན་ར་ད་ཅིག་སློབ་གྲྭ་འགྲོ་བ་ལ་ཨ་ནི་ཅིག་སློབ་ཕྲུག་གི་འཚོ་བ་ར་དེ་འདྲ་ཅིག་རྒྱ་ནག་གཞུང་གི་ཅིག་རོགས་སྐྱོར་ར་དེ་འདྲ་ནི་རྩ་རྩ་ནས་མི་འདུག་ད་ཅིག་ད་ང་ཚོ་ཁྱིམ་པ་ང་ཚོ་ངའི་ཁྱིམ་ཚང་ཆ་བཞག་ན་ཞིང་པ་རེད་ད་ཞིང་ལས་ཆ་ཚང་བྱེད་དགོས་ཀྱི་འདུག་དེ་སློབ་གྲྭ་གྲོལ་རྗེས་ཚུར་ཡོང་བ་ཡིན་ན་རང་སྦྱོང་བྱེད་ཡ་ར་དེ་ཚོའི་དུས་ཚོད་ཅི་གང་རང་མི་འདུག་ཞིང་ལས་ཀྱི་ལས་ཀ་ར་དེ་འདྲ་བྱས་ནས་གནས་སྤོས་ཏེ་ངལ་རྩོལ་ཁོ་རང་གི་ཡོད་དེ་ལས་ཀ་མང་ཆེ་དེ་འགྲོ་དགོས་ཀྱི་འདུག་ཨེ་སློབ་སྦྱོང་ཅིག་བྱས་པ་ཡིན་ན་ཅིག་མུ་མཐུད་ནས་ཅིག་མདུན་ལམ་རག་ཡ་ར་དེ་འདྲ་བོད་པ་དེ་ཚོ་ཅིག་ཁག་པོ་རེད་བསམ་གྱི་འདུག་དེ་བླ་བྲང་ཆ་བཞག་པ་ཡིན་ན་བླ་བྲང་ས་གནས་རང་གི་བོད་པ་ག་ནས་ཅིག་ལས་བྱེད་པ་ཡིན་ན་རེད་གཞུང་གི་ལས་ཁུངས་ཁག་ནི་ང་ཚོའི་མི་རབས་དེ་ག་ཧ་ཅང་གི་ཧ་ཅང་གི་ཉུང་ཉུང་རེད་ད་ཚོང་ཁང་ནང་གི་ཅིག་ཅ་ལག་བཙོང་མཁན་རེད་དེ་འདྲ་བོད་པ་ཨ་མ་ཁ་ཤས་དེ་འདྲ་ཡོད་རེད་དེ་ཚོ་ནི་ལྔ་བཅུ་ང་གྲངས་གཅིག་སྟོང་དགུ་བརྒྱ་དང་ལྔ་བཅུ་ལྔ་བཅུ་ང་གཅིག་ང་གཉིས་ང་གསུམ་དུ་བ་ནི་ད་བོད་པ་དེ་ཚོ་ཅིག་ལས་ཀ་སྤྲད་པ་ཡིན་ན་ཡག་པོ་བྱེད་ཀྱི་ཡོད་ཟེར་དེ་འདྲ་གི་ལས་བྱེད་པ་ཡིན་ན་དེ་ཚོའི་ནང་ན་ད་ཅིག་ཅ་ལག་བཙོང་པ་ཡིན་ན་ཧྥ་ཕིའོ་ཟེར་ད་བྱུང་འཛིན་བྱུང་འཛིན་འབྲི་མི་ཤེས་མཁན་ཡང་མང་པོ་རེད་དེ་འདྲ་རེད་ཨ་ནི་ད་ང་ཚོའི་ལོ་རབས་ཀྱི་དེ་ཚོ་ད་སྐབས་དེ་དུས་ད་ཅིག་ལས་ཀ་སློབ་སྦྱོང་བྱས་ནས་གོ་སྐབས་རག་ཡ་ཟེར་ཡ་དེ་ཧ་ལས་པའི་ཁག་པོ་རེད་ཅིག

རེད་རེད་ད། ད་ལྟ་ལོ་སུམ་ཅུ་བཞི་བཅུ་ཙམ་གྱི་རྗེས་ལ་ཡར་ཕར་ཕྱི་མིག་ཞིག་བལྟས་པ་ཡིན་པ་ཡིན་ན། སྐབས་དེ་དུས་ཁྱེད་རང་དང་ལོ་ཚད་མཉམ་པའི་བླ་བྲང་ཁུལ་གྱི་གཞོན་སྐྱེས་མི་རབས་དེའི་མི་ཚེ་ལ་ཡར་འགྲེལ་བཤད་ཅིག་བརྒྱབ་པ་ཡིན་ན་ག་འདྲ་བརྒྱབ་ས་རེད། རོགས་པ་དེ་ཚོ་མཚམས་མཚམས་སྐད་འཕྲིན་ནང་སྐད་ཆ་བཤད་དགོས་མང་ཆེ་བཤད་པ་ཡིན་ན། ཐུན་མོང་གི་གཅིག་ཅིག་བཤད་ཀྱི་རེད་ང་ཚོ་ཆུང་ཆུང་གི་སྐབས་དེའི་མི་ཚེ་དེ། དངོས་གནས་ད་འཚོ་བ་དེ་སྐྱོ་བོ་རེད་འདུག་ང་ཚོ་དངོས་གནས་ཅིག་ད་དུས་སྐབས་ཆེས་དཀའ་ངལ་ཆེ་བའི་སྐབས་ཅིག་ནང་ང་ཚོ་སྐྱེས་ནས་འཚར་ལོངས་བྱུང་འདུག་ཟེར་ཚང་མས་སྐད་ཆ་ཁག་ཅིག་གྲགས་དེ་བཤད་ཀྱི་འདུག། དེ་རིང་གི་ལས་རིམ་ཁག་ཞུ་མཚམས་ད་ག་བཞག་གི་ཡིན། ལས་རིམ་རྗེས་མའི་ནང་དུ། བདུན་ཅུ་དོན་གྲངས་ཀྱི་ནང་དུ་བླ་བྲང་ཁུལ་གྱི་མང་ཚོགས་དཀྱུས་མའི་འཚོ་བའི་གནས་སྟངས་དང། ཕྱིས་སུ་འགྱུར་ལྡོག་གང་ཙམ་བྱུང་ཡོད་མིན་སོགས་ལ་མུ་མཐུད་བགྲོ་གླེང་ཞུ་གི་ཡིན། ལས་རིམ་རྗེས་མར་མཇལ་ཡོང།